ཅེས་བསམས་ནས་རིགས་པའི་རྒྱལ་པོ་རྟེན་འབྲེལ་གཏན་ཚིགས་ཞེས་གསུངས་པ་ནང་བཞིན་གྱི་ད་སྐབས་འདིར་རྟེན་འབྲེལ་གཏན་ཚིགས་གསུངས་པ་ཡིན་པ་རེད་ད་གོང་དུ་བཤད་པའི་རིགས་པ་དེ་ཐམས་ཅད་ཀྱི་གནད་འདུ་ས་དེ་ད་དེ་བཤད་མ་ཐག་པ་ནང་བཞིན་གྱི་དང་དེ་ཞིག་རྒྱུ་སོ་སོའམ་འདུས་པ་དེ་དེ་དག་ལ་བརྟེན་ནས་དེ་དག་ལས་དེ་དང། དེ་དག་ལ་ཡང་ནི་སྐྱེད་བྱའི་ཆོས་དེ་རྙེད་ཡ་ཡོད་མ་རེད། དེ་ལས་གཞན་དུ་ཡང། སྐྱེད་བྱའི་ཆོས་དེ་བཙལ་ནས་རྙེད་ཡ་ཡོད་མ་རེད། ད་དེ་འདྲ་ཡིན་པ་ཡིན་དུས་བརྟེན་པའི་སྒོ་ནས་གྲུབ་པ་རེད་ལྟོས་པའི་སྒོ་ནས་གྲུབ་པ་རེད། ད་དེ་ནི་དེ་ཡིས་ནི་ཕྱོགས་བཅུར་བསྒྲུབ་པའི་སོ་ལོ་ཞེས་ནི་ད་ལ་གསུང་གི་ཡོད་པ་འདྲ། དེ་འདྲ་ཡིན་པ་ཡིན་དུས་ད་རྟེན་འབྲེལ་གྱི་གཏན་ཚིགས་འགོད་པའི་ཚུལ་ལ། རྨོངས་པས་བདེན་པར་གང་བྱས་འདི་སྒྱུ་མ་ལས་ནི་ཁྱད་ཅི་ཡོད་སྒྱུ་མས་སྤྲུལ་པ་གང་ཡིན་དང་རྒྱུ་རྣམས་ཀྱིས་ནི་གང་སྤྲུལ་པ། དེ་ནི་གང་ནས་འོངས་གྱུར་ཅིང་གང་དུ་འགྲོ་བའང་བརྟག་པར་གྱིས། གང་ཞིག་གང་གིས་ཉེ་བ་ཡིས་མཐོང་གྱུར། དེ་མེད་ན་མིན་པ་བཅོས་བུ་གཟུགས་བརྙན་དང་མཚུངས་པ་དེ་ལ་བདེན་ཉིད་ཇི་ལྟར་ཡོད་ཅེས། ད་དངོས་པོ་གང་དང་གང། ཨེ་ནི། དག་པའི། བཅོས་བུ་གཟུགས་བརྙན་དང་མཚུངས་པ། རྐྱེན་སྣ་ཚོགས་པ་ལ་ལྟོས་ནས་གྲུབ་བསྡད་མཁན་ཞིག་ཡིན་པ་ཡིན་ན། དེ་ལ། ཨེ་ནི། བདེན་པའི་ངོ་བོ་ཉིད་ཇི་ལྟར་ཡོད་དེ་མེད་ཅེས། འོ་དེ་གསུངས་ཡིན་པ་རེད། མདོར་ན་བས་བརྟེན་ནས་འབྱུང་བའི་ཆོས་གང་ཡིན་ན་ཡང།

ད་དེ་འདྲའི་རིགས་པའི་རྒྱལ་པོ་རྟེན་འབྲེལ་གྱི་གཏན་ཚིགས་གསུངས་པ་དེ་སོང། ད་དེ་ནས། ཡོད་མེད་སྐྱེ་འགོག་གི་གཏན་ཚིགས་བཤད་པ་ལ་དངོས་པོ་ཡོད་པར་གྱུར་པ་ལ་རྒྱུ་ཡིས་དགོས་པ་ཅི་ཞིག་ཡོད། དངོས་པོ་ངོ་བོ་ཉིད་ཀྱིས་གྲུབ་ནས་ཡོད་པ་ཞིག་ཡིན་ན། ངོ་བོ་ཉིད་ཀྱིས་གྲུབ་པ་ཡིན་དུས་གཞན་ལ་ལྟོས་དགོས་ཡ་ཡོད་མ་རེད་གཞན་ལ་ལྟོས་མེད་པའི་སྒོ་ནས་གྲུབ་པ་ཡིན་ན། རྒྱུ་ལ་རག་ལས་དགོས་ཡ་ཡོད་མ་རེད་དེ་འདྲ་ཡིན་པ་ཡིན་དུས་རྒྱུ་ཡིས་ཕན་པའི་དགོས་པ་ཅི་ཞིག་ཡོད། འོན་ཏེ་དངོས་པོ་རང་ངོས་ནས་མེད་པ་ཞིག་ཡིན་ན་ནི་རང་ངོས་ནས་མེད་པ་རེད། ལྟེ་བ་བའི་སྒོ་ནས་ཡོད་མ་མྱོང་བ་རེད་ཨེ་ནི། དེ་དག་རང་དབང་གི་སྒོ་ནས་མེད་པ་ཞིག་ཨེ་ནི་རྒྱུ་རྐྱེན་གཞན་གྱིས་དེ་དག་རྒྱུ་རྐྱེན་གཞན་ཅི་ལྟ་བུ་ཞིག་གིས་ཡིན་ན་ཡང་ཨེ་ནི་རང་དབང་གི་སྒོ་ནས་མེད་པ་དེ་སྒྲུབ་ཐུབ་ཡ་ཡོད་མ་རེད་འོན་ཏེ་དེ་ནི་མེད་ན་ཡང་རྒྱུ་ཡིས་དགོས་པ་ཅི་ཞིག་ཡོད། བྱེ་བ་བརྒྱ་ཕྲག་རྒྱུ་ཡིས་ཀྱང་དངོས་པོ་མེད་པ་དངོས་པོར་བསྒྱུར་དུ་མེད་གནས་སྐབས་དེ་དངོས་ཇི་ལྟར་ཡིན། དངོས་འགྱུར་གཞན་ཡང་གང་ཞིག་ཡིན། མེད་ཚེ་དངོས་ཡོད་སྲིད་མིན་ན་དངོས་པོ་ཡོད་པར་ནམ་ཞིག་འགྱུར། ད་དེ་ནས། འོ་བྱས་ནས་ད་དེ། བྱེ་བ་བརྒྱ་ཕྲག་རྒྱུ་ཡིས་ཀྱང་དངོས་པོ་མེད་པ་དེ་དངོས་པོར་བསྒྱུར་དུ་ཡོད་མ་རེད། ཡང་དངོས་མེད་ཀྱི། གནས་སྐབས་མ་བཏང་བར། གོང་རེ་ལྟར། དངོས་མེད། དངོས་མེད་དངོས་པོར་འགྱུར་བ་ཞིག་ཡོད་ན་དངོས་མེད་ཀྱི་གནས་སྐབས་མ་བཏང་བར་འགྱུར་རམ། འགྱུར་བར་འདོད་དམ། དངོས་མེད་ཀྱི་གནས་སྐབས། བཏང་ནས་འགྱུར་བར་འདོད། དངོས་མེད་ཀྱི་གནས་སྐབས་དེ། དངོས་མེད་ཀྱི་གནས་སྐབས་དེ་དངོས་པོ་ཇི་ལྟར་ཡིན། ཡང་དངོས་མེད་བཏང་ནས་འགྱུར་ན་ནི། ཨེ་ནི། དངོས་མེད་བཏང་ནས་འགྱུར་ན་ནི། དངོས་འགྱུར་གཞན་ཡང་གང་ཞིག་ཞེས། འོ་རེད། དངོས་མེད་བཏང་ནས་དངོས་པོར་འགྱུར་ན། ཨེ་ནི། དངོས་པོར་འགྱུར་བའི་རྒྱུ་གཉིས་པ། གཞན་ཡང་གང་ཞིག་ཡོད་དེ་གཞན་ཡང་གང་ཞིག་ཡིན། དང། དངོས་མེད་དངོས་པོར་འགྱུར་བ་ལ། རྒྱུ་གཉིས་པ་གཞན་ཞིག་གི་དབང་ལས་གྲུབ་པ་ཡིན་ན་དེའི་རྒྱུ་དེ་གང་ཡིན། ད་ཡང། དངོས་མེད་ཀྱི་གནས་སྐབས་མ་བཏང་ན། དངོས་པོར་མེད་པའི་ཚེ་དངོས་པོར་ཡོད་པ་ནི་སྲིད་པ། སྲིད་པ་མིན་པ་ཞིག་ཡིན་ན་དངོས་པོར་ཡོད་པར་ནམ་ཞིག་འགྱུར། གནས་སྐབས་བཏང་ན་དངོས་པོ་སྐྱེས་པར་མ་གྱུར་པར། དངོས་པོར་མེད་པ་དེ་ནི་འབྲལ་མི་འགྱུར། དངོས་མེད་དང་ནི་མ་བྲལ་ན་དངོས་པོར་ཡོད་པའི་སྐབས་མི་སྲིད། དངོས་མེད་དངོས་པོར་མི་འགྱུར་བ་དེ་བཞིན་དུ། དངོས་པོའང་དངོས་པོ་མེད་པར་འགྱུར་བ་མིན་ཏེ། ཕྱེད་དངོས་པོ་དང་ཕྱེད་དངོས་མེད་ཡིན་པ་ཡིན་ན་ནི་རང་བཞིན་གཉིས་སུ་ཐལ་བར་འགྱུར་བའི་ཕྱིར། དེ་ལྟ་ན།

རྒྱུ་དང་རྐྱེན་ལ་བརྟེན་ནས་རང་ཅིག་སྐྱེ་རྒྱུ་ཡོད་པ་འགག་རྒྱུ་ཡོད་པ་དེ་ཨེ་ནི་དེ་དོན་ལ་ཡང་ངོ་བོ་ཉིད་ཀྱིས་གྲུབ་པའི་སྐྱེ་འགག་དང་བྲལ་བ་ཅིག་ཡིན་གྱི་ཡིན་གྱི་ལ། ཐ་སྙད་དུ་རྐྱེན་སྣ་ཚོགས་པའི་དབང་ལས་སྐྱེ་འགག་ཡོད་ལྟ་བུ་དེ་རྨི་ལམ་ལྟ་བུ་རེད། སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་རེད་བྱས་པ་རེད། འགྲོ་བ་རྨི་ལམ་ལྟ་བུ་སྟེ། དེ་དག་རྣམ་པར་དཔྱད་ན་སྙིང་པོས་དབེན་པ་ཆུ་ཤིང་དང་འདྲ། ཐར་པ་མྱ་ངན་ལས་འདས་པ་དང་འཁོར་བ་མྱ་ངན་ལས་མ་འདས་པ་དེ་འཁོར་བའང་དེ་ཁོ་ན་ཉིད་དུ་ཁྱད་པར་མེད། སྲིད་ཞི་མཉམ་ཉིད་ཀྱི་སྦྱོར་བ་འགྲེལ་པའི་སྐབས་ལ་གསུངས་པ་ནང་བཞིན་ཆེ། དོར་བྱ། དང་པོའི་དོར་བྱའམ་བྲལ་བྱ་འཁོར་བ། འདོད་བྱའམ་ཅིག་ཐོབ་པར་བྱ་བ་མྱང་འདས་དེ་གཉིས་ཀ་ནི་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་དེ་གཉིས་ཀ་རང་བཞིན་གྱིས་མ་གྲུབ་པ་རེད། མདོར་ན་སྲིད་པ་རང་བཞིན་གྱིས་མེད་པར་མཐོང་བ་ཉིད། སྲིད་པ་རང་བཞིན་མེད་པ་ཉིད་མྱ་ངན་འདས་ཞེས་བྱ་བ་ཡིན་གསུངས་པ་ནང་བཞིན།

དེ་འདྲའི་གི་སྒྱུ་མ་ལྟ་བུའི་འཆར་ཚུལ་དེ་ཨེ་ནི་གོམས་པ་ཡག་པོ་བྱས་མུ་མཐུད་ནས་བསྲིངས་ནས་ཡོང་དུས་ཨེ་ནི་ག་ལེ་ག་ལེ་ལ་ཡ། ཅིག་ཆགས་སྡང་གི་བློ་དེ་ཡི་དེ་ཨེ་ནི་སྡང་ཅིག་ཁོ་བོས་གི་ཆགས་སྡང་གི་བློ་སྐྱེ་ཡག་གི་གཞི་དེ་ཁོ་ཨེ་ནི་ག་ལེ་ག་ལེ་བརླག་འགྲོ་གི་ཡོད་པ་རེད། དེ་འདྲའི་གི་ཐོག་ནས་ཨེ་ནི་ཆགས་སྡང་གི་བློ་ཤུགས་ཆུང་ཆུང་ཆུང་འགྲོ་གི་ཡོད་ས་རེད། ར་ཡ། དེ་འདྲའི་ཡིན་པ་ཡིན་དུས་ད་དེ་ལྟར་སྟོང་པའི་དངོས་རྣམས་ལ་ཐོབ་པ་ཅི་ཡོད་ཤོར་ཅི་ཡོད།

ད་འདི་བཞག་མིག་གི་ཤེས་པ་རྣ་བའི་ཤེས་པ་སྣ་ཡི་ཤེས་པ་ལ་སོགས་པ་ཚོགས་དྲུག་གི་ཤེས་པ་འདིས་དེའི་སྒོ་ཁ་ན་ཡང། ཨེ་ནི་གཟུགས་སྒྲ་ལ་སོགས་པའི་ཆོས་འདི་ཡིས་དེའི་སྣང་བ་སྣ་ཚོགས་པ་ཞིག་དང། སྣང་བ་སྣ་ཚོགས་ཚོགས་དྲུག་གི་བཞི་མདོ་ན། གཞི་རྩ་བྲལ་བའི་གཉིས་ཆོས་ཀྱི་ཟ་ཟི་མཐོང། བསླུ་བྲིད་སྒྱུ་མའི་ལྟད་མོ་ཞིག་དེ་ན་གདའ། བདེན་ནོ་མ་སྙམ། ཨེ་ནི། ག་ས་དེ་སྣང་སྟོང་གི་ངོ་བོར་ལྟོས་ཞེས་གསུང་བ་ནང་བཞིན་གྱི་ཨེ་ནའོ་སྣང་ཡང་བདེན་པས་སྟོང། སྒྱུ་མ་ལྟ་བུ། རྨི་ལམ་ལྟ་བུ། བྲག་ཆ་ལྟ་བུ་གཟུགས་བརྙན་ལྟ་བུ་འཇའ་ཚོན་ལྟ་བུ།

གང་ཤར་རྣམ་རྟོག་འཛིན་པར་ཡོངས་རིག་ན། བདེན་སྟོང་སྤྲོས་བྲལ་གཞན་ལ་ལྟོས་མེད་འཆར། ཤར་བའི་ངང་དུ་རིག་པ་ཞུགས་པ་ལ་རྩེ་གཅིག་མཉམ་པར་འཇོག་པ་ཨེ་མ་ཧོ་ཟེར། ཨེ་ཏོ། གང་ལྟར་ཞིག། འདི་འདྲའི་སྤྲུལ་པའི་མགུར་མ་རྗེ་བཙུན་མི་ལ་རས་ཀྱི་མགུར་མ། ཨེ་ནི་ནཱ་རོ་དེ། མར་པའི་མགུར་མ་དེ་ཚོ་མང་པོའི་ནང་ལོགས་ལ་ཡང་ལྟ་བ་དེ་ཚོའི་གྲས་དེ། ཤུགས་ཆེན་པོ་ཞེ་པོ་ཞིག་དེ་ཡོང་གི་ཡོད་པ་རེད། ད་གང་ལྟར་ཡང་དེ་ལྟར་སྟོང་པའི་དངོས་རྣམས་ལ་ཐོབ་པ་ཅི་ཡོད་ཤོར་ཅི་ཡོད་གང་གིས་རིམ་གྲོ་བྱས་པའམ་ཡོངས་སུ་བརྙས་པའང་ཅི་ཞིག་ཡོད། བདེ་བའམ་སྡུག་བསྔལ་གང་ལས་ཡིན་མི་དགར་ཅི་ཡོད་དགར་ཅི་ཡོད་དེ་ཉིད་དུ་ནི་བཙལ་བྱས་ན་གང་ཞིག་སྲེད་ཅིང་གང་ལ་སྲེད། དཔྱད་ན་གསོན་པའི་འཇིག་རྟེན་འདི་གང་ཞིག་འདིར་ནི་འཆི་འགྱུར་ལས་གང་འབྱུང། འབྱུང་འགྱུར་གང་ཡིན་བྱུང་གྱུར་གང་ཡིན། གཉེན་དང་བཤེས་ཀྱང་གང་ཞིག་ཡིན་ཐམས་ཅད་ནམ་མཁའ་འདྲ་བར་ནི་བདག་འདྲས་ཡོངས་སུ་གཟུང་བར་གྱིས། ད་ང་རང་ཚོས་དགྲ་ཟེར་ནི་སྡང་ས། གཉེན་ཟེར་ནི་ཆགས་ས། མགོན་ཡིན་མགོན་ཡིན་ཟེར་ནི་སྐྱབས་ཞུ་ས། དམན་པ་ཡིན་ཟེར་ཁྱད་གསོད་བྱེད་ས། ཁྱད་གསོད་བྱེད་ས་མཐོང་ཆུང་བྱེད་ས། འདྲ་མི་འདྲ་མང་པོ་ཞེ་པོ་ཞིག་ཡོང་སྟེ། རྙེད་བཀུར་སྙན་གྲགས་ཡིན་ཟེར་ནས་པའི་དོན་དུ་གཉེར། གཅིག་མི་ཡིས་ཁ་བཏང་གི་རེད་མི་ཡིས་པའི་སྐུར་བ་བཏབ་གི་རེད་མི་ཡིས་པའི་ཁྱད་གསོད་བྱེད་གི་རེད་ཟེར་ནས་པའི་མི་བདེ་བ་ཡོང་སྟེ། འདི་ཚང་མ་ལ་ཡིན་ནི་རྨི་ལམ་ལྟ་བུ་སྒྱུ་མ་ལྟ་བུ་བལྟས་པའི་ཐོག་ནས། ཨེ་ནའོ། དེ་དང། སེམས་པའི་རོ་སྙོམས་སྒྲུབ་སྟངས་དེ་གསུངས་པ་ཡིན་པ་རེད། ཡིན་ནི་འདི་ཡི་དེ་གི། ཕན་དང་གནོད་པ། མེད་པའི་སྐད་ཆ་མ་རེད་པ། བཟང་དང་ངན། མེད་པའི་སྐད་ཆ་མ་རེད་པ། ཐར་པ་ཟེར་ནི། རང་ཞིག་གི། རྣམ་རྟོག་གི་ཞེན་ཆགས་ཀྱི་ཐོག་ནས། ཐར་པ་ཉམས་སུ་བླང་བྱ་དང་ཐར་པ་བསྒྲུབ་བྱ་དང། འཁོར་བ་ཟེར་ནས་པའི་ད་ཅིག་འཁོར། བདེན་པར་ཞེན་པས་དེ་འདྲའི་གི་པའི། ཅིག་འཛིན་པ་དམ་པོར་གཅིག་མཐོང་ནས་འཁོར་བ་དོར་བྱ་ཟེར་ཤེས་ཀྱི་ཡོད་མ་རེད་དེ་མེད་པར་གཟིགས་ཀྱི་ཡོད་རེད་མ་གཏོགས་རྩ་བ་འཁོར་བ་དོར་བྱ་ཡིན་པ་དང་མྱང་འདས་བསྒྲུབ་བྱ་ཡིན་པ་དེ་དེ་ཡང་གོ་དགའ་གསུག་རེད་གོ་དངོས་ཡོད་གནས་ཚུལ་ཞིག་རེད་ལ་དངོས་ཡོད་གནས་ཚུལ་བྱས་ནས་དེའི་དོན་དག་ལ་སྟོང་ཉིད་སྒོམ་གྱི་ཡོད་རེད་པ་རེད་བ། བྱས་ཙང་ཀ། དཔེར་ན་ང་རང་ཚོ་བློ་སྦྱོང་གི་ཉམས་ལེན་བྱེད་པའི་ཁ་ཐུག་ནང་བཞིན་བྱས་ནས་བློ་སྦྱོང་གི་ཉམས་ལེན་བྱས་ནས་དགྲ་གཉེན་མེད་པ་དགྲ་གཉེན་གྱི་རྣམ་གཞག

དེ་ནང་བཞིན་བྱས་ནས་ཨེ་ད་འདི། ཆོས་ཐམས་ཅད་རོ་མཉམ་ཉིད་དུ་བལྟ་ཡ་དེ། ངོ་བོ་ཉིད་ཀྱིས་མ་གྲུབ་པའི་ཆ་ནས་རོ་མཉམ་ཉིད་དུ་བལྟས་པས་རོ་མཉམ་ཉིད་དུ་བལྟ་བ་དེ། ད་ནི། བཟང་ངན་གྱི། ད། རྣམ་རྟོག་གི་འདུ་ཤེས་ཀྱིས་ནི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གིས་ཆགས་སྡང་གི་བློ་སྐྱེ་བ་དེ་མེད་པར་བཟོས་པས། ཨ། ད་ཅིག་མིང་གི་དབང་གིས་བཏགས་ཙམ་གྱི་བཟང་པོ་ཡང་ཡོད་ངན་པ་ཡང་ཡོད། མིང་གི་དབང་གིས་བཏགས་ཙམ་གྱི་མིང་གིས་བཞག་ཙམ་གྱི་བཟང་ངན་ཡོད་པ་ནང་བཞིན། མིང་གིས་བཏགས་ཙམ་གྱི་རང་བཞིན་སྒྱུ་མ་ལྟ་བུའི་ངང་ནས་བཟང་པོ་དེ་བླངས་ངན་པ་དེ་དོར། དུག་སུ་འགྲོ་བར་འདུག་བདག་ཉིད་བདེ་བར་འདོད་རྣམས་ནི་འཐབ་དང་སྤྲོ་བའི་རྒྱུ་དག་གིས་རབ་ཏུ་འཁྲུག་དང་དགའ་བར་བྱེད། ད་དེ་ཡང་རང་གཅེས་འཛིན་ལ་གསུངས་པ་ཡོད་ས་རེད། རང་གཅེས་འཛིན་བདག་ཉིད་བདེ་བར་འདོད་པ། བདག་ཉིད་བདེ་བར་འདོད་པ་དང་དེའི་ཐོག་ལ་གནོན་པའི་དེ་ནི་རང་བཞིན་གྱིས་གྲུབ་པར་བསྟན་ནས། དེ་འདྲའི་གི་བདག་ཏུ་འཛིན་པ། བདེན་འཛིན་དེས་ནི་གྲོགས་བྱེད། རང། མདོར་ན་རང་གཅེས་འཛིན་དང་བདེན་འཛིན་གཉིས་པོ་དེ། གྲལ་བསྒྲིགས་བྱས། ང་རང་ཚོ་ཁོག་པའི་ནང་ལོགས་ལེ་ཡ། འོ་ད་པེ། དངོས་གནས་པེ། རྒྱལ་པོའི་ཕོ་བྲང་ཟོར་པེ་མཁར། པེ། ཐབས་ཤུ་ཞིག་གི་ནང་ལོགས་དེ། ང་ཚོ་སྙིང་དབུས་པདྨ་འདབ་བརྒྱད། པེ་ད་སྙིང་པདྨ་འདབ་བརྒྱད་ཀྱི་དབུས་ལེ་ཡ། ད་བླ་མ་འདི་སྒོམ་གི་ཡ་རེད། བཅོས་ནི་སྒོམ་གི་ཡ་རེད། འོ་ད་ཞིག་སྙིང་པདྨ་འདབ་བརྒྱད་ཀྱི་དབུས་དེ་ལེ་ཡ། རང་གཅེས་པར་འཛིན་པའི་གཅེས་འཛིན་དེ་དང། ཆོས་རྣམས་བདེན་པར་གྲུབ་པའི། རེ་དང་ཅིག་བདེན་གྲུབ་ཏུ་འཛིན་པའི་བློ་གཉིས་པོ་དེ། དངོས་གནས་རང། པེ། ང་རང་ཚོ་བོད་ཀྱི་མོས་པ་ཡིད་ཆེས་བྱེད་མི་དགོས་པ་ཁོག་ངོ་མ་རང།

བདེན་འཛིན་ལ་དག་པ་ཅན་བྱས་ད་དད་དད་དེ་ད་ཁབ་ཏུ་དེ་ལས་མ་བྱུང་བ་རེད། དེ་འདྲ་ཡིན་པ་ཡིན་དུས་ས་ནས་ད་ཡི་གེ་འང་འདི་བསམ་གཏན་ལེའུའི་ཁ་ཐུག་ལ་གསུངས་པ་ནང་བཞིན་བྱས་ནས་ད་ད་རང་གཅེས་འཛིན་དེ་དགྲར་ངོ་ཤེས་པ་བྱས། རང་གཅེས་འཛིན་ལ་ཡང་ཁ་གཏད་བཅག། རང་གཅེས་འཛིན་ལ་ཡང་ཁོ་དང་དང་པའི་རྣ་རྒྱུར་སྤྲད་བྱས་ད་རང་གཅེས་འཛིན་གྱི་ཨེ་ནི་ད་གཞན་དབང་དུ་མི་འགྲོ་བ་ཅིག་བྱས་ད་ད་ལམ་སང་རང་གཅེས་འཛིན་མགོ་ལོག་ག་སོ་མགོ་རྟིང་སློག་ཐུབ་ཡ་ད་མེད་པ་རེད་དེ་ཡིན་ནའི་རང་གཅེས་འཛིན་ལ་དགྲར་བལྟས་ནས་ཕུ་ཆུང་བ་ཡིན་ན་གཅིག་གིས་གསུངས་པ་ནང་བཞིན་བྱས། སྟེང་ནས་ཉོན་མོངས་པའི་ལྗིད་ཀྱིས་གནོན་ཀྱང། འོག་ནས་སོ་གཙིགས་པ་རེ་ལས་མ་བྱུང་ཀྱང། ཨེ་ནི། པའི་འཐབ་དགོས་ཞེས་གསུང་བ་ནང་བཞིན་གྱི། དེ་དག་རང་གཅེས་འཛིན་དེ་གིས་ང་ཚོ་ལྗིད་ཀྱིས་མནན་ཏེ་ཡོད་རེད་དེ། འདི་ནས་རང་གཅེས་འཛིན་དང་དུ་མི་ལེན་པར། དེ་ལ་པའི་མགོ་འབུལ་ལུས་འབུལ་གྱི་ཐོག་ནས། སྐྱབས། པའི་སྐྱབས་འཇུག་རོ། སྐྱབས་འཇུག་རུ་ཞུས་ནས་བློ་གཏད་རུ་མི་ཞུ་བར་དེ་ལ་ཡང་པའི་ཁབ་མིག་ག་སོགས་རེད་པས། པའི་མིག་བགྲད་ནས་ག་ད་ཁ་གཏད་བཅག་པ་གཅིག་དང། ཨོ། བདེན་པར་གྲུབ་པའི་བདེན་འཛིན་ལ་ཡིན་ན་ཡང། ཨོ། ཨེ་ནི། པའི་བདེན་འཛིན་ལ་པའི་ག་སོགས་ད་བདེན་ཁ་རུ་མ་བྱིན་པར། ཨོ། ད།

འཐབ་དང་སྤྲོ་བའི་རྒྱུ་དག་གིས་རབ་ཏུ་འཁྲུག་དང་དགའ་བར་བྱེད། མྱ་ངན་འབད་རྩོལ་རྩོད་པ་དང་ཕན་ཚུན་གཅོད་དང་འབིགས་པ་དང། སྡིག་དག་གིས་ནི་ཚེགས་ཆེན་འཚོ། རང་གཅེས་འཛིན། བདེན་འཛིན། དང་བའི་དཔང་པོ་འདི་གཉིས་པོ་དེ་གཞན་དབང་དུ་བཏང་ནས་ཡོད་དུས་དང། དངོས་གནས་རང། དང་ཅིག་སྡིག་དག་གིས་ནི་ཚེགས་ཆེན་འཚོ་གསུངས་པ་ནང་བཞིན་གྱི། དུས་ད་ལྟ་བར་དུ། སྐྱིད་པ་བྱུང་ན་ད་བསམ་བསྡད་ཀྱི་ཡོད་རེད་དེ། ཡིན་ནའི། བདེན་འཛིན་དང་གཅེས་འཛིན་གཉིས་པོ་དེ་གཞན་དབང་དུ་བཏང་པ་ཡིན་དུས། ད་ཚེགས་ཆེན་པོ་དེ་འདྲའི་གཅིག་གིས་ད་དུས་ད་ལྟ་བར་དུ་ང་ཚོ་མི་སྐྱེ་བའི། ཁོ། ལ་ཚེ་རབས་ནས་ཚེ་རབས་བསྐལ་པ་ནས་བསྐལ་པ། གྲངས་ཀྱིས་མི་ལང་བའི་བསྐལ་པ་གཅིག་རིང་ལ་ཡང། གཅིག། བཀྲ་མ་ཤིས་པ། མ་སྐྱིད་པ། ད་དེ་འདྲ་གཅིག་གིས་དུས་ད་ལྟ་བར་དུ་ད་ཡོང་བསྡད་ཡ་དེ་ད། སྡིག་དག་གིས་ནི་ཚེགས་ཆེན་འཚོ་ཟེར་གསུངས་བསྡད་ཡ་དེ། ཅིག་ཞིབ་བཤུ་བ། སྐབས་རེ་ང་ཚོ་བདེ་འགྲོ་ལ་ཡང་སྐྱེས་ནས་པས་ལྷ་ཚངས་པ་དང་དབོ། ལྷ་ཚངས་པ་དང་ཅིག་བརྒྱ་བྱིན་ཟེར་ཡ་རབས་དེ་འདྲས་ལ་ཡང་སྐྱེས་ནས་ཡོད་པ་ཡིན་ན་ཡང། སེམས་ཀྱི་ད་ན་མདོར་ན་བྱས་ན། རེ་ད་ཅིག། གཟུགས་མེད་པའི་སྲིད་རྩེའི་བར་དུ་སྐྱེས་པ་ཡིན་ན་ཡང་རང་གཅེས་འཛིན་དང་བདེན་འཛིན་ཡོད་པོ་ཏི་ད་དུང་པའི་འཁྲུལ་གཞི་ལས་འདས་ཀྱི་འདས་ཡོད་པ་ཡིན་དུས་ཁ་མཁས་ཡིད་བརྟན་ཤ་ཟ་གི་ཅུང་ཟད་ཙམ་ལ་ད་ལྟ་ཚོར་བ་སྡུག་བསྔལ་གྱི་སྡུག་བསྔལ་མྱོང་མི་དགོས་ཚོར་བ་བདེ་བའི་དང་འགྱུར་བའི་སྡུག་བསྔལ་གྱི་མྱོང་མི་དགོས་པ་ཅིག་ཡོད་རེད། རེ་ད་ཅིག། གང་ལྟར་བས་ཅི་ཡང་མེད་མན་ཆད་ཀྱི་ཉོན་མོངས་མངོན་གྱུར་བ་རེ་ཞིག་མགོ་གནོན་བྱས་ཡོད་པ་ཡིན་ན་ཡང་གང་ལྟར་ཕུགས་བཙན་པ་ཟེར་ཡ་དེ་ཏིལ་འབྲུ་ཙམ་མེད་བསྡད་པ་ཅིག་ཡོང་བསྡད་ཡོད་འདུག་བ་དེ་ཐམས་ཅད་གང་གིས་ལན་པ་རེད་བསམ་ན་རང་གཅེས་འཛིན་དང་བདེན་འཛིན་གཉིས་པོ་དེ་གི་དབང་གིས་ད་ལན་པ་ཡིན་པ་རེད། ཉན་རང་དགྲ་བཅོམ་པ། ཞི་བ་ཕྱོགས་གཅིག་པ་ལ་ད་ལྟ་ལྷུང་ནས། ཤེས་བྱ་ཐམས་ཅད་མི་མཁྱེན། གང་ལྟར་སེམས་ཅན་གྱི་དོན་ཉི་ཚེ་བ་མ་གཏོགས་མ་ཡོང་ངེས། རང་རྒྱུད་ལ་ཆ་བཞག་ནས། ཉོན་མོངས་པའི་བག་ཆགས་ཀྱི་ད་དུང་པའི་ཟིལ་ནི་ཡོད་ཟེར་བ་དེའི་དེ། བདེན་འཛིན་ད་བསལ་བ་རེད་དེ། བདེན་འཛིན་ད་སྤངས་ཚར་རེད་དེ། ད་ལྟ་རང་གཅེས་འཛིན་གོ་བསྡད་དུ་འདུག་བ། ད་འདིར་སོང་བ་ཡིན་དུས་ཙ་ན། འོ་ད། འདི་འདྲ་འདྲ་བའི་འཛིན་པ་གཉིས་པོ་དེ་ལ་ཡང། དག། དག་པའི་དགྲ་ཡི་དྭངས་མ་ལ་བལྟས་ནས། གབ་སྟེ་བཞག་དགོས་པ་ཡིན་པ། དེ་ལྟར་མ་བྱུང་ན། བདེ་འགྲོར་ཡང་དང་ཡང་འོངས་ཏེ་བདེ་བ་མང་པོ་སྤྱད་བྱས་ནས་ཤི་ནས་ངན་སོང་སྡུག་བསྔལ་ནི་ཡུན་རིང་མི་བཟད་རྣམས་སུ་ལྟུང། སྲིད་པ་ན་སྲིད་པ་ན་ནི་གཡང་ས་མང། དེར་ནི་དེ་ཉིད་མིན་འདི་འདྲ། དེར་ཡང་ཕན་ཚུན་འགལ་བས་ན། སྲིད་ན་དེ་ཉིད་འདི་འདྲ་མེད། དེར་ཡང་དཔེ་མེད་མི་བཟད་པའི་སྡུག་བསྔལ་རྒྱ་མཚོ་མཐའ་ལས་འདས། དེར་ནི་དེ་ལྟར་སྟོབས་ཆུང་ཞིང་དེར་ནི་ཚེ་ཡང་ཐུང་བ་ཉིད་དེར་ཡང་གསོན་དང་ནད་མེད་ཀྱི་བྱེད་དང་བཀྲེས་དང་ངལ་བ་དང་གཉིད་དང་འཚེ་དང་དེ་བཞིན་དུ་བྱིས་དང་འགྲོགས་པ་དོན་མེད་ཀྱིས། ཚེ་ནི་དོན་མེད་མྱུར་འདའ་ཡི་རྣམ་དཔྱོད་ཤིན་ཏུ་རྙེད་པར་དཀའ། དེར་ཡང་རྣམ་གཡེང་གོམས་པ་ཡིས་རྣམ་གཡེང་གོམས་པ་ནི་བཟློག་པའི་ཐབས་ནི་ག་ལ་ཡོད་དེར་ཡང་ངན་སོང་ཆེན་པོར་ནི་ལྟུང་ཕྱིར་བདུད་ནི་བརྩོན་པར་བྱེད། དེར་ནི་ལོག་པའི་ལམ་མང་ཞིང་ཐེ་ཚོམ་ལས་ཀྱང་བརྒལ་དཀའ་སྟེ་སླར་ཡང་དལ་བ་རྙེད་དཀའ་ཞིང་སངས་རྒྱས་འབྱུང་རྙེད་ཤིན་ཏུ་དཀའ། ཉོན་མོངས་ཆུ་བོ་སྤང་དཀའ་སྟེ་ཨེ་མ་སྡུག་བསྔལ་བརྒྱུད་པར་འགྱུར། འདིའི་ནན་པོ་ཞིབ་བཤུ་བ་འདི་སྟེ། གཅིག་སེམས་ནང་ལོག་གཅིག་ཁུ་ཁྱོ་ཐེ་ཡི་ངོས་ཀྱི་དུ་བ། དེ་ལྟར་ཤིན་ཏུ་སྡུག་བསྔལ་ཡང་རང་སྡུག་མི་མཐོང་གང་ཡིན་པ་སྡུག་བསྔལ་ཆུ་བོར་གནས་འདི་དག་ཀྱི་ཧུད་མྱ་ངན་བྱ་བར་འོས། དཔེར་ན་འགའ་ཞིག་ཡང་ཡང་ཁྲུས་བྱས་ཏེ་ཡང་ཡང་མེར་འཇུག་པ་དེ་ལྟར་ཤིན་ཏུ་སྡུག་བསྔལ་བར་གནས་ཀྱང་བདག་ཉིད་བདེར་རློམ་བཞིན། དེ་ལྟར་རྒ་དང་འཆི་མེད་པ་བཞིན་དུ་སྤྱོད་པས་གནས་རྣམས་ལ་དང་པོ་ཉིད་དུ་བསད་བྱས་ནས་ངན་སོང་ལྟུང་བ་མི་བཟད་འོང། འོ་ད་ང་རང་ཚོ་འདྲ་བོ་དེ་དག་ཅིག་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་སྟོན་པ་བཀའ་དྲིན་ཅན་གྱི་པའི་རྗེས་འབྲང་གི་ང་བས་གྲྭ་པ་ཡིན་ང་བས་ཆོས་པ་ཡིན་བསམ་ནས། ཨེ་རང་སོ་སོ་བའི་སྣང་བ་དག་བྱས། དོན་མ་རྟོགས་པའི་རྒྱུས་ཀྱི་པའི་བདེན་འཛིན་དང་གཅེས་འཛིན་གཉིས་པོ་དེ་ལ་པའི་མཐའ་བསྐོར་བ་སྦྱིན་བྱའི་གདུགས་སེ་བསྡད་པ་ཡིན་ན། དེ་དང། དེ་ལྟར་རྒ་དང་འཆི་མེད་པ་བཞིན་དུ་སྤྱོད་པས་ང་རང་ཚོ་པའི་བསྐོར་བ་བཞིན་བསམ་བྱེད་བྱས། པའི་ད་དུང་པའི་མི་ལ་སྐྱབས་འཇུག་བཞིན་དང་དགའ་བྱེད་པའི་དེ་འདྲའི་ཞིག་ངང་ལ་གདུགས་སེ་མི་ཚེ་སྐྱེལ་བྱས། དེའི་དེ་ངས་དེ་འདྲའི་ཞིག་ངང་ལ་ཡ་དང་པོ་ཉིད་དུ་བསད་བྱས་ནས་ངན་སོང་ལྟུང་བ་མི་བཟད་འོང་ཟེར་ནས་ད་གསུངས་ཡ་དེ། དེ་ནི་ང་འདྲ་བོར་གསུངས་པ་ཡིན་པ་དེ་ལྟར་རྒ་དང་འཆི་མེད་པ་བཞིན་དུ་སྤྱོད་པས་གནས་རྣམས་ལ་དང་པོ་ཉིད་དུ་བསད་བྱས་ནས་ངན་སོང་ལྟུང་བ་མི་བཟད་འོང།

ད་ཐོག་མར་མདོར་བསྟན་པ་རིམ་པར་མདོར་བསྟན་པ་ལ་ཡང་བདག་གིས་བྱང་ཆུབ་སྤྱོད་པ་ལ་འཇུག་པ་རྣམ་པར་བརྩམས་པ་ཡི་དགེ་བ་གང་དེས་འགྲོ་བ་ཀུན་བྱང་ཆུབ་ལ་འཇུག་པར་ཤོག་གསུངས་ཏེ། ད་དེ་ནས་མར་ཨེ་ནི། ད་མར་ཨེ་ནི། ད་ད་བྱེ་བྲག་ཏུ་བསྔོ་བ་ལ་ཡང་ཨེ་ནི། མཉེས་པའི་གཞན་དོན་དུ་བསྔོ་བ། དེ་ལ་ཡང་ཕྱོགས་རྣམས་ཀུན་ན་ལུས་དང་སེམས་སྡུག་བསྔལ་ནད་པ་ཇི་སྙེད་པ། ཁུ་ནུ་བླ་མ་རིན་པོ་ཆེས་སྡུག་བསྔལ་ནད་པ་ཇི་སྙེད་པ། ཞེ་ན། ནད་གཤམ་དུ་ཟུར་དུ་ཡོད་པ་ཡིན་དུས། ཨེ་ནི། འདིར་ནི་སྡུག་བསྔལ་ཉམ་ཐག་ཇི་སྙེད་པ། ཉམ་ཐག་གསུངས་སོ། སྡུག་བསྔལ་ཉམ་ཐག་ཇི་སྙེད་པ་དེ་དག་བདག་གི་བསོད་ནམས་ཀྱིས་བདེ་དགའ་རྒྱ་མཚོ་ཐོབ་པར་ཤོག་གསུངས་ཏེ། དེ་དག་འཁོར་བ་ཇི་སྲིད་དུ་ནམ་ཡང་བདེ་ལས་ཉམས་མ་གྱུར་འགྲོ་བས་བྱང་ཆུབ་སེམས་དཔའ་ཡི་བདེ་བ་རྒྱུན་མི་འཆད་ཐོབ་ཤོག། འཇིག་རྟེན་ཁམས་ན་དམྱལ་བ་དག་གང་དག་ཇི་སྙེད་ཡོད་པ། དེ་དག་ཏུ་ནི་ལུས་ཅན་རྣམས་བདེ་ཅན་བདེ་བས་དགའ་བར་ཤོག། གྲང་བས་ཉམ་ཐག་དྲོ་ཐོབ་ཤོག། བྱང་ཆུབ་སེམས་དཔའི་སྤྲིན་ཆེན་ལས་བྱུང་བའི་ཆུ་བོ་མཐའ་ཡས་ཀྱིས་ཚ་བས་ཉམ་ཐག་བསིལ་བར་ཤོག། རལ་གྲི་ལོ་མའི་ནགས་ཚལ་ཡང་དེ་ལ་དགའ་ཚལ་སྟུག་པོར་ཤོག། ཤལ་མ་ལི་ཡི་སྡོང་པོ་ཡང་དཔག་བསམ་ཤིང་དུ་འཁྲུངས་པར་ཤོག། མཐིང་རིལ་ངུར་པ་དག་དང་ངང་པ་དང་བཞད་སོགས་སྐད་སྙན་འབྱིན་པས་མཛེས་གྱུར་ཅིང། ཅིག་མེད་པར་བྱས་ཅིང། པད་མ་དྲི་བསུང་ཆེ་ལྡན་མཚོ་དག་གིས་དམྱལ་བའི་ས་ཕྱོགས་དག་ནི་ཉམས་དགར་ཤོག། སོལ་ཕུང་དེ་ཡང་རིན་ཆེན་ཕུང་པོར་གྱུར་ས་བསྲེགས་ཤེལ་གྱི་ས་གཞི་བསྟར་བར་ཤོག། བསྡུས་འཇོམས་རི་བོ། དག་ཀྱང་མཆོད་པ་ཡི་གཞལ་མེད་ཁང་གྱུར་བདེ་གཤེགས་གང་བར་ཤོག། མདག་མ་རྡོ་བསྲེགས་མཚོན་གྱི་ཆར་པ་དག་དེང་ནས་བཟུང་སྟེ་མེ་ཏོག་ཆར་པར་གྱུར། ཕན་ཚུན་མཚོན་གྱིས་འདེབས་པ་དེ་ཡང་ནི་དེང་ནས་རྩེ་ཕྱིར་མེ་ཏོག་འཕེན་པར་ཤོག། ཆུ་བོ་རབ་མེད། མེ་དོང་འདྲ་ནང་བྱིང་བ་དང། བྱིང་བ་དག། ཤ་ཀུན་ཞིག་གྱུར་རུས་གོང་མེ་ཏོག་ཀུན་དའི་མདོག། བདག་གི་དགེ་བའི་སྟོབས་ཀྱིས་ལྷ་ཡི་ལུས་ཐོབ་ནས་ལྷ་མོ་རྣམས་དང་ལྷན་ཅིག་དལ་གྱིས་འབབ་གནས་ཤོག། ཅི་ཕྱིར་འདིར་ནི་གཤིན་རྗེའི་མི་དང་ཁྭ་དང་བྱ་རྒོད་མི་བཟད་རྣམས་སྐྲག་བྱེད། ཀུན་ནས་མུན་བསལ་བདེ་དགའ་བསྐྱེད་པའི་མཐུ་བཟང་འདི་ཀོ་སུ་ཡི་མཐུ་སྙམ་སྟེ། གྱེན་དུ་བལྟས་ན་ནམ་མཁའི་དཀྱིལ་ན་ཕྱག་ན་རྡོ་རྗེ་འབར་བ་བཞུགས་མཐོང་ནས་རབ་ཏུ་དགའ་བའི་ཤུགས་ཀྱིས། སྡིག་དང་བྲལ་ནས་དེ་དང་ལྷན་ཅིག་འགྲོགས་པར་ཤོག། མེ་ཏོག་ཆར་པ། སྤོས་ཆུ་དང་འདྲེས་བབས་པ་ཡིས་དམྱལ་བའི་མེ་མདག་ཆིལ་ཆིལ་གསོད་པ་མཐོང་གྱུར་ནས་གློ་བུར་བདེ་བས་ཚིམ་པ་འདི་ཅི་བསམ་པ་དང། སེམས་ཅན་རྣམས་ཀྱིས་ཕྱག་ན་པད་མ་མཐོང་བར་ཤོག། ད་དམྱལ་བ་པ་དེ་རྣམས་གཅིག་གིས་གཅིག་ལ་ཡར་བོས་དེ་ནས་ད་གྲོགས་དག་འཇིགས་པ་བོར་ལ་རིངས་པར་ཚུར་ཤོག་འུ་བུའི་ཐད་དུ་ནི། གང་གི་མཐུ་ཡིས་སྡུག་བསྔལ་ཀུན་བྲལ་དགའ་བའི་ཤུགས་ཕྱིན་ལ། འགྲོ་བ་ཀུན་ནས་ཡོངས་སྐྱོབ་བྱང་ཆུབ་སེམས་དང་བརྩེ་བ་སྐྱེས་གྱུར་པ་གཞོན་ནུ་ཟུར་ཕུད་ཅན་འབར་འཇིགས་པ་མེད་པར་བྱེད་པ་སུ་ཞིག་ཕྱིན། ཁྱོད་ཀྱིས་ལྷ་བརྒྱའི་ཅོད་པན་དག་གིས་ཞབས་ཀྱི་པད་མོ་ལ་མཆོད་ཅིང་ཐུགས་རྗེས་སྤྱན་བརླན་དབུ་ལ་མེ་ཏོག་དུ་མའི་ཚོགས་ཀྱི་ཆར་འབབ་པ་ཁང་བརྩེགས་ཡིད་འོང། ལྷ་མོ་སྟོང་ཕྲག་བསྟོད་དབྱངས་སྒྲོགས་ལྡན་འདི་ལྟོས་ཞེས་འཇམ་དབྱངས་དེ་འདྲ་མཐོང་ནས་ད་ནི། སེམས་ཅན་སེམས་དམྱལ་ཅ་ཅོ་འདོན་པར་ཤོག། དེ་ལྟར་བདག་གི་དགེ་རྩས་ཀུན་ཏུ་བཟང་ལ་སོགས་བྱང་ཆུབ་སེམས་དཔའ་སྒྲིབ་པ་མེད་སྤྲིན་བདེ་བ་དང། བསིལ་ཞིང་དྲི་ཞིམ་ངད་ལྡན་ཆར་པ་འབེབས་མཐོང་ནས་སེམས་ཅན་དམྱལ་བ་དེ་དག་མངོན་པར་དགའ་གྱུར་ཅིག། དུད་འགྲོ་རྣམས་ནི་གཅིག་ལ་གཅིག་ཟ་བའི་འཇིགས་དང་བྲལ་བར་ཤོག་སྒྲ་མི་སྙན་པའི་མི་བཞིན་དུ་ཡི་དྭགས་རྣམས་ནི་བདེ་བར་གྱུར། འཕགས་པ་སྤྱན་རས་གཟིགས་དབང་གི་ཕྱག་ནས་འབབ་པའི་འོ་རྒྱུན་གྱིས་ཡི་དྭགས་རྣམས་ནི་ཚིམ་བྱས་ཤིང་ཁྲུས་བྱས་རྟག་ཏུ་བསིལ་བར་ཤོག། ལོང་བ་རྣམས་ཀྱིས་གཟུགས་མཐོང་ཤོག། འོན་པས་རྟག་ཏུ་སྒྲ་ཐོས་ཤོག་ལྷ་མོ་སྒྱུ་འཕྲུལ་ཇི་བཞིན་དུ་སྦྲུམ་མའང་གནོད་མེད་བཙའ་བར་ཤོག། གཅེར་བུ་རྣམས་ཀྱིས་གོས་དག་དང་བཀྲེས་པ་རྣམས་ཀྱིས་ཟས་དང་ནི་སྐོམ་པ་རྣམས་ཀྱིས་ཆུ་དག་དང་བཏུང་བ་ཞིམ་པོ་ཐོབ་པར་ཤོག། བཀྲེན་པ་རྣམས་ཀྱིས་ནོར་ཐོབ་ཤོག། མྱ་ངན་ཉམ་ཐག་དགའ་ཐོབ་ཤོག། ཡི་ཆད་རྣམས་ཀྱང་ཡིད་སོས་ཤིང་བརྟན་པ་ཕུན་སུམ་ཚོགས་པར་ཤོག། སེམས་ཅན་ནད་པ་ཇི་སྙེད་པ་མྱུར་དུ་ནད་ལས་ཐར་གྱུར་ཅིག། ད་ནད་ཟུར་དུ་ཡོད་པ་ཡིན་ཙང་བརྟགས་ཏེ་ཉམ་ཐག་རེད་གསུངས་ཏེ། སེམས་ཅན་ནད་པ་ཇི་སྙེད་པ་མྱུར་དུ་ནད་ལས་ཐར་གྱུར་ཅིག་འགྲོ་བའི་ནད་ནི་མ་ལུས་པ་རྟག་ཏུ་འབྱུང་བ་མེད་པར་ཤོག། སྐྲག་པ་རྣམས་ནི་འཇིགས་མེད་ཤོག་བཅིངས་པ་རྣམས་ནི་གྲོལ་བར་ཤོག་མཐུ་མེད་རྣམས་ནི་མཐུ་ལྡན་ཞིང་སེམས་ནི་ཕན་ཚུན་མཉེན་གྱུར་ཅིག། འགྲོན་པོ་དག་ནི་ཐམས་ཅད་ལ་ཕྱོགས་རྣམས་ཐམས་ཅད། བདེ་བར་ཤོག་གང་གི་དོན་དུ་འགྲོ་བྱེད་པ། འདི་འབད་མི་དེ་འབད་མི་དགོས་འགྲུབ་གྱུར་ཅིག་གྲུ་དང་གྲུ་ཆེན་ཞུགས་པ་རྣམས་ཡིད་ལ་བསམ་པར་འགྲུབ་གྱུར་ཏེ། ཆུ་ཡི་ངོགས་སུ་བདེར་ཕྱིན་ནས་གཉེན་དང་ལྷན་ཅིག་དགའ་བར་ཤོག། མྱ་ངམ་ལམ་གོལ་འཁྱམས་པ་རྣམས་འགྲོན་པོ་དག་དང་འཕྲད་གྱུར་ནས་ཆོམ་རྐུན་སྟག་སོགས་འཇིགས་མེད་པར་མི་དལ་བདེ་བླག་འགྲོ་བར་ཤོག་འདོང་བར་ཤོག། མི་ངལ་ཡིན་འདྲ་མི་ངལ་བདེ་བླག་ཡིན་འདྲ་ངལ་བ་མེད་པར་བདེ་བླག་འདོང་བར་ཤོག། དགོན་སོགས་ལམ་མེད་ཉམ་ང་བར་བྱིས་པ་རྒན་པོ་མགོན་མེད་པ་གཉིད་ལོག་མྱོས་ཤིང་རབ་མྱོས་རྣམས་ལྷ་དག་སྲུང་བ་བྱེད་པར་ཤོག།

ཆོས་སྙན་སྒྲོགས་པས་གང་བ་ཡིས་ཆོས་རྣམས་དང་ཕྱོགས་རྣམས་ཐམས་ཅད་གང་བར་ཤོག། ཐམས་ཅད་དུ་ཡང་ས་གཞི་དག་གསེག་མ་ལ་སོགས་མེད་པ་དང་ལག་མཐིལ་ལྟར་མཉམ་བཻ་ཌཱུརྱའི་རང་བཞིན་འཇམ་པོར་གནས་གྱུར། འཁོར་གྱི་དཀྱིལ་འཁོར་ཡོད་དགུར་ཡང་བྱང་ཆུབ་སེམས་དཔའ་མང་པོ་དག་རང་གི་ལེགས་པས་ས་སྟེང་དག་བརྒྱན་པས་བརྒྱན་པར་མཛད་པས་བཞུགས་གྱུར་ཅིག། ལུས་ཅན་ཀུན་གྱིས་བྱ་རྣམས་བྱ་དང་ནི་ཤིང་དང་འོད་ཟེར་ཐམས་ཅད་དང། ནམ་མཁའ་ལས་ཀྱང་ཆོས་ཀྱི་སྒྲ་རྒྱུན་མི་འཆད་པར་ཐོས་པར་ཤོག་དེ་དག་རྟག་ཏུ་སངས་རྒྱས་དང་སངས་རྒྱས་སྲས་དང་འཕྲད་གྱུར་ཅིག། མཆོད་པའི་སྤྲིན་ནི་མཐའ་ཡས་པས་འགྲོ་བའི་བླ་མ་མཆོད་པར་ཤོག་ལྷ་ཡང་དུས་སུ་ཆར་འབེབས་ཤོག་ལོ་ཏོག་ཕུན་སུམ་ཚོགས་པར་ཤོག། རྒྱལ་པོ་ཆོས་བཞིན་བྱེད་གྱུར་ཅིག་འཇིག་རྟེན་དག་ཀྱང་དར་བར་ཤོག། སྨན་རྣམས་མཐུ་དང་ལྡན་པ་དང་གསང་སྔགས་བཟླས་བརྗོད་འགྲུབ་པར་ཤོག་མཁའ་འགྲོ་སྲིན་པོ་ལ་སོགས་པ་སྙིང་རྗེའི་སེམས་དང་ལྡན་གྱུར་ཅིག་སེམས་ཅན་འགའ་ཡང་སྡུག་མ་གྱུར་འཇིགས་དང་བརྙས་པར་མི་འགྱུར་ཞིང་འགའ་ཡང་ཡིད་མི་བདེ་མ་གྱུར་གཙུག་ལག་ཁང་རྣམས་ཀློག་པ་དང་ཁ་ཏོན་གྱིས་རྒྱས་ལེགས་གནས་ཤོག་ཟེར། དང། དེ་གིས་གོང་དུ་ཞུས་པ་འདི་བཞིན་བྱས་ང་རང་ཚོའི་གཙུག་ལག་ཁང། འོ་དེ་འདྲའི་དགེ་བའི་དགེ་འདུན་དགེ་འདུན་འདི། འོ་དེ་ཚོའི་གྲས་འདི། ཨེ་ནའོ། ཅིག་པའི་འདུ་འཛི་འདི། ཨེ་ནའོ་ཞེས་གྱུར་ཅག་ལགས་སམ་དེ་བས་སོར་རོ། འོ་དེ་འདྲའི་གྱི།

ད་བར་ཇི་ལྟར་ང་རང་ཚོས་སྔགས་པ་གྲྭ་ཚང་དང་མཚན་ཉིད་གྲྭ་ཚང་ཟེར་ད་རུང་དེ་འདྲས་ཀྱི་ཐོག་ནས་མཚན་ཉིད་གྲྭ་ཚང་གིས་དཔེ་ཆ་པའི་མཚན་ཉིད་བལྟས་པ་ཙམ་དུ་མ་ཟད་པའི་ཚིག་རེ་རེ་ལ་མར་འགྲེལ་པ་བརྒྱབ་ནས་དེ་འདྲས་ཀྱི་ཐོག་ནས་ངེས་པོ་བཟོ་ཡག་ཅིག་དང། སྔགས་པ་གྲྭ་ཚང་ཟེར་ལབ་ན་ཚིག་མཚན་ཉིད་ལྟ་རྒྱུ་དེ་ཕར་བཞག་ཆོ་ག་དེ་ཚིག་ཁོ་རང་ཕར་ཟིན་པ་མ་གཏོགས་ཚིག་འགྲེལ་རྒྱག་ཡ་ལུགས་སྲོལ་མི་འདུག་བ་དེ་ང་ཚོ་བསྒྱུར་བཅོས་བཏང་དགོས་རེད། དེ་བསྒྱུར་བཅོས་བཏང་ནས་དཔེ་རུ་བྱ་ཞེ་ན་དཔེར་ན་ལྷ་མཆོག་འཇམ་པའི་རྡོ་རྗེ་གཤིན་རྗེའི་གཤེད་ལྷན་སྐྱེས་བདེ་བ་མཆོག་སྩོལ་མཁའ་འགྲོའི་གཙོ་ཟེར་ལབ་དུས་ཙམ་ནས

བློ་འཛིན་ཡང། གཏན་ཕེབས་ཀྱི་ཐོག་ནས་བདག་བློ་ལ་ཟིན་བཤད་པ་དེ་གཏན་ནོད་ཅིག་བྱས་ན་ཡང། དོན་དག་མ་གོ་བར་བྱས་ནས་བས་ཤེས་བུ་གཅིག་བས་སྐྱོར་བ་བྱས་པ་དེ་གཅིག་བྱས་ན་ཡང་བློ་ལ་ཡང་འཇགས་ཏེ་ཁ་སོ་བློ་ལ་ཡང་འཇགས་ཆེར་བྱས་གཅིག་བྱས་ན་ཡོད་ཤས་ཆེ་མ་གཏོགས་ཆེན་པོ་གོ་བ་རུ་རྟོགས་ཆགས་པ་བྱས་ནས་ཟིན་ན་ཟིན་ངན་དེ་ཡའི་ལས་ལ་དགའ། ཨ་ནི། མཚན་ཉིད་བྱས་ནས་བས་གཞུང་ཞེ་དྲག་ནང་ལ་ལྟ་གི་མེད་ན་ཡང། ཁོ་རང་མ་ཆོ་ག་མ། འདོན་བྱ་དེ་ཡིན་ཏེ། ཁོ་ཚིག་མེ་རི་ངོ་རི་མ་འདྲེས་པ་སྐྱག་སྐྱག་སྐྱག་སྐྱག་ཤིག་བྱས་ནས།

ཁོ་ར་དཔེ་ཁྲིད་མ་སྐྱེས་དཔེ་ཆ་ཟིན་དུས་ས་ནས་བློ་འཛིན་བྱེད་དུས་ཡ་ཁོ་ར་པའི་མགོ་ནས་མ་ཕྱེ་ནས་དཔེར་ན་ཕྱོགས་བཅུ་དུས་གསུམ་གྱི་དེ་བཞིན་གཤེགས་པ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཐམས་ཅད་ངོ་བོར་གྱུར་པ་ཆོས་ཀྱི་ཕུང་པོ་སྟོང་ཕྲག་བརྒྱད་ཅུ་རྩ་བཞིའི་འབྱུང་གནས་འཕགས་པའི་སྐྱོན་ཐམས་ཅད་ང་དང་རྗེ་བཙལ་བ་ལ་མོ་ག་ས་ལ་སྐྱབས་སུ་ཤོག་སེམས་ངང་ཟ་ཟ་སྐྱབས་འགྲོའི་སྒོ་དག་ཁ་དུག་སུ་ལབ་དུས་ས་ནས་འོ་ཕྱོགས་བཅུ་དུས་གསུམ་གྱི་དེ་བཞིན་གཤེགས་པ་ཐམས་ཅད་ཟེར་ད་ཕྱོགས་བཅུ་དུས་གསུམ་དེ་བཞིན་གཤེགས་པ་ཟེར་དུས་ཕྲད་དེ་ཐམས་ཅད་མ་ཁོ་བོའི་མངལ་ལ་ངེས་ནས་མ་ངེས་ནས།

ཨོ་དེ་དེ་འདྲ་ཡིན་པ་འདྲ། ཨོ། དགེ་སློང་མ་རྣམས་རྙེད་ལྡན་ཞིང་གསུངས། ག་ས་རེད། གཡེང་བ་ཐམས་ཅད་སྤངས་ནས་ནི། སེམས་ནི། སེམས་ནི་ལས་རུང་བསྒོམ་གྱུར་ཅིག། དགེ་སློང་མ་རྣམས་རྙེད་ལྡན་ཞིང་འཐབ་དང་གནོད་པ་སྤང་བར་ཤོག། དེ་བཞིན་རབ་ཏུ་བྱུང་བ་ཀུན་ཚུལ་ཁྲིམས་ཉམས་པ་མེད་གྱུར་ཅིག་ཚུལ་ཁྲིམས་འཆལ་བས་ཡིད་བྱུང་ནས་རྟག་ཏུ་སྡིག་པ་ཟད་བྱེད་ཤོག། བདེ་འགྲོ་དག་ཀྱང་ཐོབ་གྱུར་ནས་དེར་ཡང་བརྟུལ་ཞུགས་མི་ཉམས་ཤོག་མཁས་པ་རྣམས་ནི་བཀུར་བ་དང་བསོད་སྙོམས་དག་ཀྱང་རྙེད་པར་ཤོག། རྒྱུད་ནི་ཡོངས་སུ་དག་པ་དག་དང་བ། ཀ་དག་རྒྱུད་ནི་ཡོངས་སུ་དག་པ་དང། ཕྱོགས་རྣམས་ཀུན་ཏུ་གྲགས་པར་ཤོག་ངན་སོང་སྡུག་བསྔལ་མི་མྱོང་ཞིང། དཀའ་བ་སྤྱད་པ་མེད་པར་ཡང་ལྷ་ལས་ལྷག་པའི་ལུས་ཀྱིས་ནི་དེ་དག་སངས་རྒྱས་མྱུར་འགྲུབ་ཤོག། སེམས་ཅན་ཀུན་གྱིས་ལན་མང་དུ་སངས་རྒྱས་ཐམས་ཅད་མཆོད་བྱེད་ཅིང་སངས་རྒྱས་བདེ་བ་བསམ་ཡས་ཀྱིས་རྟག་ཏུ་བདེ་དང་ལྡན་གྱུར་ཅིག། བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་འགྲོ་དོན་ཐུགས་ལ་དགོངས་འགྲུབ་ཤོག་མགོན་པོ་ཡིས་ནི་གང་དགོངས་པ་སེམས་ཅན་རྣམས་ལའང་དེ་འབྱོར་ཤོག། དེ་བཞིན་རང་སངས་རྒྱས་རྣམས་དང་ཉན་ཐོས་རྣམས་ཀྱང་བདེ་གྱུར་ཅིག་བདག་ཀྱང་འཇམ་དབྱངས་བཀའ་དྲིན་གྱིས་ས་རབ་དགའ་བ་ཐོབ་བར་དུ་རྟག་ཏུ་ཚེ་རབས་དྲན་པ་དང་བྱང

པ་དང། བདག་ཅག་དག་ལ་ཚེ་རབས་དྲན་པ་དང། བྱང་ཆུབ་སེམས་དང་ནམ་ཡང་མི་འབྲལ་ཞིང། བྱང་ཆུབ་སྤྱོད་པ་རླབས་ཆེན་འཚོལ་བ་ལ་བརྩོན་འགྲུས། ཆུ་བོའི་རྒྱུན་བཞིན་བསྟེན་པར་ཤོག་གསུང་ཡང་འདྲའོ། རང་དོན་སྒྲུབ་ལ་ནམ་ཡང་མི་རེ་ཞིང་གཞན་དོན་འབའ་ཞིག་འོ་ད་དེ་འདུག་པ། རང་དོན་སྒྲུབ་ལ་ནམ་ཡང་མི་རེ་ཞིང་གཞན་དོན་འབའ་ཞིག་སྒྲུབ་ལ་གཞོལ་བ་དང། གཞན་དོན་སྒྲུབ་པའི་ཆ་རྐྱེན་ལ། སྤྱན་དང་མངོན་ཤེས་སྨྲ་མཁས་བཟོད་པ་སོགས་གཞན་དོན་བྱེད་པའི་རྐྱེན་རྣམས་ཚང་བར་ཤོག།